བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཕྱོགས་སན་ཁི་སར་ལྷ་བབ་གནས་ཆེན་དུ་རྒྱ་གར་གྱི་དད་ལྡན་མང་ཚོགས་པ་ཁྲི་ཚོ་མང་པོར་གསུང་ཆོས་སྩལ་གནང་བའི་གནས་ཚུལ་སྙིང་བསྡུས་དང། ཨ་མི་རི་ཀའི་སྲིད་འཛིན་བཞི་བཅུ་ཞེ་གཅིག་པ George HW Bush མཆོག་དགུང་གྲངས་དགུ་བཅུ་གོ་བཞིའི་ཐོག་ལ་སྐུ་ཚེའི་འཕེན་པ་རྫོགས་པའི་རྗེས་སུ་རྗེས་དྲན་གུས་བཏུད་ཀྱི་མཛད་སྒོ་གཟབ་རྒྱས་ཤིག་གནང་གི་ཡོད་པའི་སྐོར་དང་བཞུགས་སྒར་དུ་དེ་སྔ་རྒྱ་ནག་གི་བཙོན་འཇུག་འོག་ལ་ལོ་ངོ་བཅུ་ཕྲག་གསུམ་ལྷག་ཙམ་གྱི་རིང་ལ་སྡུག་སྦྱོང་མནར་གཅོད་མྱོང་མཁན་ཆབ་སྲིད་བཙོན་ཟུར

དེ་དང་ཕྱོགས་མཚུངས་གསན་ཞིབ་ལྷན་ཚོགས་འདིའི་སྐབས་སུ་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ཞིག་གིས་གལ་སྲིད་རྒྱ་ནག་གིས ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྐུ་ཡང་སྲིད་རྗེས་མ་དེ་བསྐོ་བཞག་གནང་ཚེ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ངོས་ནས་ངོས་ལེན་བྱ་ཐབས་མེད་ཅེས་གསུངས་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་གྲོས་ཚོགས་ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Cory Gardner གྱིས་རྒྱ་ནག་སྲིད་གཞུང་གི་ངོས་ནས་བཀོད་འདོམས་བྱས་པའི་ཏཱ་ལའི་བླ་མ་གསར་པ་ཞིག་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ངོས་ནས་ངོས་འཛིན་བྱེད་ཀྱི་མ་རེད་ཅེས་ནན་བརྗོད་གནང་ཡོད་པ་རེད། གྲོས་ཚོགས་གོང་མའི་གསན་ཞིབ་ལྷན་ཚོགས་འདིའི་ཐོག་ལ་གྲོས་ཚོགས་གོང་མའི་ཤར་ཨེ་ཤི་ཡ་ཞི་བདེ་རྒྱ་མཚོའི་ལས་དོན་ཚོགས་ཆུང་དང། རྒྱལ་སྤྱིའི། དྲ་རྒྱའི་བདེ་འཇགས་སྲིད་ཇུས་ཀྱི་འཐུས་མི་རྣམ་པ་དང་དེ་ག་ནང་བཞིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་གཞུང་འབྲེལ་སྐུ་ཚབ་མི་སྣ་ཁག་ཕེབས་ཞུགས་གནང་ཡོད་པ་རེད། བོད་ཀྱི་ནང་འགྲོ་སྐྱོད་འདྲ་མཉམ་གྱི་ཁྲིམས་འཆར་འདི་ལ་ཨ་མི་རི་ཀའི་གྲོས་ཚོགས་གོང་མས་རྒྱབ་སྐྱོར་གནང་ཟིན་ཡོད་པ་དང་གྲོས་ཚོགས་གོང་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་ཀྱང་སྤྱི་མོས་ཀྱི་རྒྱབ་སྐྱོར་ཐོབ་ཡོད་པ་རེད། དེ་ནས་ཨ་མི་རི་ཀའི་གྲོས་ཚོགས་གོང་མ་རྒྱས་འཛོམས་ཀྱི་སྤྱི་མོས་རྒྱབ་སྐྱོར་ཐོབ་ཚེ་ཁྲིམས་འཆར་དེ་སྲིད་འཛིན་ཀྲོ་ནལ་ཀྲམ་གྱིས་མཚན་རྟགས་བཀོད་པའི་རྗེས་སུ་ཁྲིམས་གཞིར་གཏན་འབེབས་གནང་རྒྱུ་ཡིན་པ་རེད། དེ་ནས་ང་ཚོས་ད་རེས་གནས་ཚུལ་དང་པོ་འདི་ལ་ཨ་མི་རི་ཀའི་སྲིད་འཛིན་བཞི་བཅུ་ཞེ་གཅིག་པ George HW Bush མཆོག་དགུང་གྲངས་དགུ་བཅུ་གོ་བཞིའི་ཐོག་ལ་སྐུ་ཚེའི་འཕེན་པ་རྫོགས་པ་དང་འདི་ག་རྒྱལ་ས Washington དུ་སྲིད་དོན་ཚོགས་པ་གཉིས་ཀའི་མཐོ་རིམ་གཞུང་འབྲེལ་མི་སྣ་ཁག་དང། རྒྱ་ཆེ་མི་དམངས་དང་རྒྱལ་སྤྱིའི་དབུ་ཁྲིད་མི་སྣ་ཁག་གིས་སྲིད་འཛིན་དམ་པ་འདི་ལ་མྱ་ངན་གུས་འདུད་ཞུས་ཏེ་ཁོང་གིས་རྒྱལ་ཁབ་དང་མི་དམངས་ཀྱི་དོན་དུ་འགོ་ཁྲིད་ཀྱི་ཞབས་ཞུའི་མཛད་རྗེས་བླ་ན་མེད་པ་འཇོག་གནང་བ་དེ་ལ་གུས་འདུད་ཞུས་ཡོད་པའི་གནས་ཚུལ་ཕྱོགས་སྒྲིག་བྱས་པ་དེ་གསན་རོགས་གནང། ཨ་མི་རི་ཀའི་སྲིད་འཛིན་ཟུར་པ George Herbert Walker Bush མཆོག་ཉེ་ཆར་རེས་གཟའ་པ་སངས་ཀྱི་ཉིན་མོ་ཁོང་རང་གི་བཞུགས་གནས་ཐེག་ས་སི་མངའ་སྡེའི་ནང་ལ་དགུང་གྲངས་དགུ་བཅུ་གོ་བཞིའི་ཐོག་ལ་སྐུ་ཚེའི་འཕེན་པ་རྫོགས་པའི་རྗེས་སུ། རེས་གཟའ་ཟླ་བའི་ཉིན་མོ་སྐུ་ཕུང་འདི་ག་རྒྱལ་ས་ཝོ་ཤིང་ཏོན་དུ་གདན་ཞུ་གནང་སྟེ་དམག་མིའི་གུས་འདུད་ཀྱི་རོལ་དབྱངས་དང།

དེ་བཞིན་སྲིད་འཛིན་གཞོན་པ Mike Pence སོགས་དམིགས་བསལ་མགྲོན་འབོད་གནང་བའི་རྒྱལ་ཁབ་ཀྱི་མཐོ་རིམ་ཆབ་སྲིད་མི་སྣ་ཁག་གིས་གུས་བརྩི་བསྟན་པའི་སྒོ་ནས་བསུ་ལེན་དང་རྗེས་དྲན་གུས་བཏུད་ཞུ་གནང་ཡོད་པ་རེད། གུས་བཏུད་རྗེས་དྲན་གྱི་མཛད་སྒོ་འདིའི་ཐོག་ལ་གྲོས་ཚོགས་གོང་མའི་ཚོགས་གཙོ་སྐུ་ཞབས Mitch McConnell གྱི་གསུང་བཤད་ཀྱི་ནང་ལ། སྲིད་འཛིན George HW Bush དམ་པ་དེ་ཉིད་ཡིས་ཨ་མི་རི་ཀ་རྒྱལ་ཁབ་དང་མི་མང་གི་དོན་དུ་ཞབས་ཞུའི་ལོ་རྒྱུས་ཁག་ལ་རྗེས་དྲན་དང་གུས་བཏུད་ཞུ་གནང་ཡོད་པ་རེད། དེ་བཞིན་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Paul Ryan གྱིས་སྲིད་འཛིན Bush དམ་པ་དེ་ཡིས་གཞན་ལ་གུས་བརྩི་དང་ཡ་རབས་གཤིས་བཟང་གི་བརྗིད་ཉམས་ལྡན་པའི་རང་བཞིན་དེ་ལ་བསྔགས་བརྗོད་གནང་བ་དང་འབྲེལ་ཁོང་གིས་རང་གཤིས་བཟང་པོ་འདིའི་བརྒྱུད་ནས་རང་དབང་གི་དོན་དུ་བརྗེད་ཐབས་མེད་པའི་ལེགས་སྐྱེས་ཆེན་པོ་འབུལ་གནང་མཛད་པ་དེས་འབྱུང་འགྱུར་མི་རབས་དུ་མར་བཟང་པོའི་ཤུགས་རྐྱེན་བྱུང་ཡོད་ཅེས་གསུངས་ཡོད་པ་རེད།

and his lifetime of service will be enshrined in the hearts of the American people. ཆབ་སྲིད་ཀྱི་མི་སྣ་ཁག་གི་རྗེས་དྲན་གུས་འདུད་ཀྱི་མཛད་སྒོ་འདི་གྲུབ་པའི་རྗེས་སུ་གྲོས་ཚོགས་ཁང་གི་ཚོམས་ཆེན་དུ་མི་མང་གིས་མཇལ་ཞུ་དང་གུས་འདུད་ཞུ་རྒྱུའི་ཆེད་དུ་སྐུ་ཕུང་བཞུགས་འཇོག་གནང་ཡོད་པ་རེད། ཕྱི་དྲོའི་དུས་སུ་སྲིད་འཛིན Donald Trump སྟངས་ཞལ་རྣམ་གཉིས་ཀྱང་སྐུ་ཕུང་མཇལ་ཞུར་བཅར་ཏེ་གུས་འདུད་ཞུས་གནང་བ་དང། དེ་ནས་མི་མང་གིས་རུ་སྟར་བསྒྲིགས་ཏེ་གནམ་གཤིས་གྲང་ངར་ཆེན་པོ་ལ་འཛེམ་མེད་ཀྱི་ཐོག་ནས་སྲིད་འཛིན Bush དམ་པ་དེའི་སྐུ་ཕུང་མཇལ་ཞུ་དང་མྱ་ངན་གུས་འདུད་ཞུས་གནང་ཡོད་པ་རེད། སྲིད་འཛིན Bush དམ་པ་དེ་ནི་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཞིག་གི་སྲས་སུ་སྐུ་འཁྲུངས་ཤིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཉིས་ཀྱི་ལོ་ལ་དགུང་གྲངས་བཅོ་བརྒྱད་ཀྱི་ཐོག་ལ་འཛམ་གླིང་དམག་ཆེན་གཉིས་པའི་ནང་ལ་ཨ་མི་རི་ཀའི་མཚོ་དམག་དཔུང་སྡེའི་གནམ་གྲུའི་ཁ་ལོ་བ་གནང་སྟེ་དམག་ཞབས་ཞུས་ཡོད་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་གི་ལོ་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མིར་འོས་འདེམས་བྱུང་བ་དང་རིམ་པས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་ཨ་མི་རི་ཀའི་གཞུང་ཚབ་པར་གནང་བ་དང་དེ་ནས་སྤྱི་མཐུན་ཚོགས་པའི་གཙོ་འཛིན་དང། ཨ་མི་རི་ཀའི་རྒྱ་ནག་ཏུ་གཞུང་ཚབ་པ་དང་དབུས་གསང་བའི་ལས་ཁང་སི་ཨའི་ཨའེ་ཀྱི་འགོ་འཛིན་བཅས་ཆབ་སྲིད་ཀྱི་ཐེམ་སྐས་རིམ་པ་བརྒྱུད་ནས་སྐུ་ཚེའི་དུས་ཡུན་རིང་པོ་ཞིག་ཨ་མི་རི་ཀའི་རྒྱལ་ཁབ་དང་མི་མང་གི་དོན་དུ་ཆབ་སྲིད་ཀྱི་ནང་ལ་དྲང་ཚུགས་ལྡན་པ་དང་ལྷག་བསམ་རྣམ་དག་གི་སྲི་ཞུའི་བྱས་རྗེས་ཆེན་པོ་འཇོག་གནང་ཡོད་པ་རེད། George HW Bush མཆོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ་སྲིད་འཛིན་ལ་འོས་འདེམས་བྱུང་བ་དང་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོ་ལ་ཨི་རག་གིས་ཀུ་ཝེཊ་ཀྱི་ནང་ལ་བཙན་འཛུལ་བྱས་པའི་རྐྱེན་གྱིས་སྲིད་འཛིན་བྷུ་ཤ་མཆོག་གིས་ཨེ་རབ་ཀྱི་རྒྱལ་ཁབ་ཁག་ཐེ་བའི་ཨ་མི་རི་ཀའི་མཐུན་ཕྱོགས་རྒྱལ་སྤྱིའི་མཉམ་འབྲེལ་གྱི་དམག་དཔུང་ཞིག་གོ་སྒྲིག་གནང་སྟེ་ཨི་རག་གི་དམག་དཔུང་ཀུ་ཝེཊ་ནས་མཐར་སྐྲོད་བཏང་གནང་བ་དང་འཛམ་གླིང་དམག་ཆེན་གཉིས་པ་ནས་བཟུང་ཨ་མི་རི་ཀ་དང་མཐུན་ཕྱོགས་དམག་དཔུང་ལ་གཡུལ་ལས་རྣམ་པར་རྒྱལ་བའི་དབུ་ཁྲིད་ཀྱི་མཛད་རྗེས་མཚན་སྙན་ཆེན་པོ་ཐོབ་ཡོད་པ་རེད། དེ་བཞིན་ནུབ་ཕྱོགས་དང་ཨུ་རུ་སུའི་དབར་ལ་གྲང་དམག་འཐབ་རྩོད་དེ་མཇུག་བསྡུས་པའི་ལོ་རྒྱུས་ཀྱི་ཁ་བསྒྱུར་དུས་མཚམས་གལ་ཆེན་འདིའི་ནང་ལ་ཁོང་གིས་ཕྱི་སྲིད་འཐབ་རྩོད་ཀྱི་ནང་ལ་མཁས་མཛངས་ཉམས་མྱོང་བརྒྱུད་ནས་ཞི་བའི་སྒོ་ནས་འཛམ་གླིང་གི་ནང་ལ་འཐབ་རྩོད་ཀྱི་དུས་རབས་ཤིག་མཇུག་སྒྲིལ་བྱེད་རྒྱུར་ལེགས་སྐྱེས་ཆེན་པོ་འབུལ་གནང་ཡོད་པ་རེད། སྲིད་འཛིན George HW Bush དམ་པ་དེའི་ཕྱི་སྲིད་དྲུང་ཆེ་ཟུར་པ Colin Powell གྱིས་རྗེས་དྲན་ཞུས་གནང་སྟེ་ཁོང་གིས་མི་ཚེའི་ནང་ལ་དྲང་བདེན་དང་གུས་བཀུར་འོས་པའི་སྒོ་ནས་ཨ་མི་རི་ཀའི་མི་དམངས་ཀྱི་བདེ་དོན་བསྒྲུབས་ཡོད་ཅེས་གསུངས་ཡོད་པ་རེད། དེ་བཞིན་རྒྱལ་སྤྱིའི་དབུ་ཁྲིད་མི་སྣ་ཁག་གིས་སྲིད་འཛིན Bush དམ་པ་དེ་ལ་རྗེས་དྲན་གསུང་འཕྲིན་རིམ་པ་འབྱོར་ཡོད་པ་དང། དེ་སྔ་ནུབ་ཕྱོགས་པ་དང་ཨུ་རུ་སུའི་དབར་ལ་གྲང་དམག་འཐབ་རྩོད་ཀྱི་མཇུག་སྒྲིལ་བའི་ལོ་རྒྱུས་དང་དམིགས་བསལ་གྱི་འབྲེལ་བ་ཡོད་པ་ཇེར་མ་ནིའི་སྲིད་བློན་ལྕམ་ཨང་ཁེ་ལ་མར་ཀེལ་གྱིས་གསུང་འཕྲིན་ཞིག་གནང་ཡོད་པ་རེད། ལྕམ་མར་ཀེལ་གྱིས་གསུངས་དོན། ཁོང་ནི་ཕ་ཞིག་ཡིན་པའམ་ཡང་ན་དངོས་འབྲེལ་དུ་འཇར་མ་ནི་རྒྱལ་ཁབ་དེ་གཅིག་སྒྲིལ་བཟོ་མཁན་གྱི་ཕ་ལྟ་བུ་ཞིག་ཡིན་པ་དེ་ང་ཚོས་ནམ་ཡང་བརྗེད་ཐབས་མེད། ཅེས་གསུངས་ཡོད་པ་རེད། ཨ་མི་རི་ཀའི་སྲིད་འཛིན George HW Bush དམ་པ་དེ་ནི་བོད་དང་བོད་མིའི་རྩ་དོན་གྱི་ཐོག་ལ་དམིགས་བསལ་གྱི་འབྲེལ་བ་ཡོད་པ་ཞིག་ཡིན་པས་ཁོང་ནི་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་མཇལ་འཕྲད་གནང་མཁན་ཨ་མི་རི་ཀའི་སྲིད་འཛིན་ཐོག་མ་དེ་ཡིན་པ་རེད། སྲིད་འཛིན Bush དམ་པ་དེ་ཡིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་མཇལ་འཕྲད་ཐོག་མ་དེ་གནང་བའི་རྗེས་སུ། ཁོང་གི་སྐུ་དུས་སུ་ཨ་མི་རི་ཀའི་ཆབ་སྲིད་ཀྱི་ནང་ལ་བོད་དོན་རྒྱབ་སྐྱོར་གྱི་སྲིད་བྱུས་རིམ་པ་ཞིག་ལག་བསྟར་གནང་སྟེ་དེང་སྐབས་ཡང་ཨ་མི་རི་ཀའི་འཛིན་སྐྱོང་ཁང་དང་གྲོས་ཚོགས་ཁང་གཉིས་ཀའི་ནང་ལ་བོད་མིའི་རང་དབང་རྩ་དོན་ལ་རྒྱབ་སྐྱོར་རྒྱུན་མཐུད་པའི་ཤུགས་རྐྱེན་རླབས་ཆེན་ཞིག་འཇོག་གནང་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྲིད་འཛིན Bush དམ་པ་དེའི་སྲས George W Bush དང་ནང་མི་ཚོ་ལ་ཐུགས་གསོའི་གསུང་འཕྲིན་ཞིག་སྩལ་གནང་བའི་ནང་ལ་སྲིད་འཛིན Bush དམ་པ་དེ་ཡིས་བོད་མི་དང་བོད་ནང་གི་གནས་སྟངས་ཀྱི་ཐོག་ལ་ཐུགས་ཁུར་ཆེ་བཞེས་གནང་བ་དེ་ལ་རྗེས་དྲན་ཞུས་གནང་བ་དང་འབྲེལ་ཁོང་ནི་དགུང་གྲངས་དགུ་བཅུ་གོ་བཞིའི་བར་དུ་བཞུགས་ཏེ་རྒྱལ་ཁབ་དང་མི་མང་གི་ཞབས་ཞུ་བསྒྲུབས་ཏེ་མི་ཚེ་དོན་དང་ལྡན་པ་ཞིག་བྱུང་ཡོད་པ་དེ་ནི་དགའ་ཚོར་འོས་པ་ཞིག་ཡིན་པ་དང་ངོས་ནས་རྗེས་སུ་ཡི་རངས་ཞུ་གི་ཡོད་ཅེས་དང། དེ་བཞིན་ཁོང་གིས་རང་གི་བུ་ཕྲུག་རྣམས་གཞན་གྱི་ཞབས་ཞུ་བསྒྲུབ་རྒྱུར་སེམས་སྐུལ་དང་ལམ་སྟོན་གནང་པ་དེ་ལ་ངོས་ནས་བསྔགས་བརྗོད་ཞུ་གི་ཡོད་ཅེས་གསུངས་ཡོད་པ་རེད། དེ་རིང་རེས་གཟའ་ལྷག་པའི་སྔ་དྲོར་སྲིད་འཛིན George HW Bush དམ་པ་དེའི་སྐུ་ཕུང་གྲོས་ཚོགས་ཀྱི་ཚོམས་ཆེན་ནས་འདི་ག་རྒྱལ་ས Washington གྱི་ནང་ལ་ཡི་ཤུའི་ལྷ་ཁང་ཆེན་མོ་འདིའི་ནང་ལ་གདན་ཞུ་གནང་སྟེ་དམིགས་བསལ་ཆོས་ཕྱོགས་ཀྱི་གུས་འདུད་མཛད་སྒོ་ཞིག་གི་གྲུབ་པའི་རྗེས་ལ Texas མངའ་སྡེའི་ནང་ལ་སྲིད་འཛིན་དམ་པ་དེའི་མཚན་ཐོགས་པའི་དཔེ་མཛོད་ཁང་དེར་གདན་ཞུ་གནང་སྟེ་རེས་གཟའ་ཕུར་བུའི་ཉིན་མོ་སྐུ་ཕུང་སྦས་འཇུག་གནང་གི་ཡོད་པ་རེད། བོད་མིའི་བླ་ན་མེད་པའི་དབུ་ཁྲིད་ཆེན་མོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཕྱོགས་ཨུ་ཏར་པ་རེ་ཤི་མངའ་སྡེའི་ནང་ལ་སང་ཀི་ས་ལྷ་བབས་གནས་ཆེན་དུ་རྒྱ་གར་གྱི་ནང་པ་གཙོ་བོར་གྱུར་པའི་མི་མང་ཁྲི་ཚོ་འགའ་ཞིག་ལ་ཉིན་གྲངས་གསུམ་གྱི་རིང་ལ་རྒྱལ་སྲས་ཞི་བ་ལྷས་མཛད་པའི་བྱང་ཆུབ་སྤྱོད་འཇུག་གི་གསུང་ཆོས་སྩལ་གནང་ཡོད་པ་དང། དེ་རིང་ཆོས་འབྲེལ་གྲུབ་པའི་རྗེས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐལ་ལྡན་ཆོས་ཞུ་བ་ཚོ་ལ་ང་ཚོ་དེ་རིང་ནས་ལུས་ཁ་བྲལ་གྱི་ཡོད་ཀྱང་ངས་ཁྱེད་ཚོ་དུས་རྟག་ཏུ་མ་བརྗེད་པ་བྱེད་རྒྱུ་ཡིན་ཞེས་སོགས་བཀའ་སློབ་གནང་བའི་གནས་ཚུལ་སྐོར་ལ་འདི་གའི་རླུང་འཕྲིན་ཁང་གི་གསར་འགོད་པ

བསྡུར་བྱ་དང། ཆོས་འདི་ཆེས་གོ་ལྡོག་ཆུང་བ། ཞེ་དྲག་དགའ་པོ་བྱུང་ལ། དེ་ཐུགས་རྗེ་གནང་ངེས་ཀྱང་ཚང་མ་ལོ་ལ་ཡང་ཐུགས་རྗེ་ཆེ་ཞུ་བ་ཡིན། ཆོས་འབྲེལ་གྱི་སྔོན་འགྲོ་ནང་ཆོས་ངོ་སྤྲོད་སྤྱི་བཤད་སྩལ་བའི་ཁྲོད་ཐོག་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་འདི་གར་འདུས་པའི་རྒྱ་གར་ནང་པའི་དད་ལྡན་པ་གཙོ་བོར་གྱུར་པའི་གཞན་ཡང་ཕྱི་རྒྱལ་ཡུལ་གྲུ་འདྲ་མིན་ནས་བཅར་བའི་ཆོས་ཞུ་བ་རྣམས་ལ་རྒྱ་གར་འཕགས་པའི་ཡུལ་གྱི་ལོ་ངོ་སྟོང་ཕྲག་རིང་གི་འཚེ་བ་མེད་པའི་སྤྱོད་པ་དང་ཆོས་ལུགས་མཐུན་སྒྲིལ། ཚད་མ་རིག་པ་དང་སེམས་ཁམས་རིག་པའི་རྣམ་གཞག། དེ་བཞིན་ཆོས་དང་དམིགས་བསལ་འབྲེལ་བ་མེད་པའི་བཟང་སྤྱོད་སོགས་ནི་དེང་གི་འཛམ་གླིང་འདིའི་ནང་དུ་དངོས་སུ་འབྲེལ་བ་ཡོད་པ་དང་ཐུན་མོང་གི་དགོས་མཁོ་ཅན་ཞིག་ཏུ་གྱུར་ཡོད་པའི་གནའ་བོའི་རིག་གཞུང་དེ་དག་ལ་ཆེ་བསྟོད་མཛད་པ་དང་མགོན་པོ་གང་ཉིད་མཆོག་ནས་ཀྱང་རྒྱ་གར་གྱི་གནའ་བོའི་རིག་གཞུང་རྩ་ཆེ་དེ་བསྐྱར་གསོའི་སླད་འབད་བརྩོན་གནང་བཞིན་ཡོད་པ་བཀའ་གནང་སོང། རྒྱ་གར་ནི་ཡང་ཨེ་ནི་ཕལ་ཆེར་ལོ་སྟོང་ཕྲག་ལྷག་གི་རིང་ལ་ཡང་ཨེ་ནི།

ད་དུང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་ཞུ་བ་ཀུན་ལ། ད་ལྟ་དུས་རབས་ཉིས་རྩ་གཅིག་པ་འདིའི་ནང་དུ། ཕྱི་དངོས་པོ་ཡར་རྒྱས་ཇི་ཙམ་སོང་ཡང་ནང་སེམས་ཀྱི་བདེ་སྐྱིད་དེ་ཙམ་ཡོང་ཐུབ་ཀྱི་མེད་སྟབས། ཆོས་ལུགས་ཀུན་གྱི་བསྟན་དོན་གཙོ་བོ་བྱམས་བརྩེ་གོང་འཕེལ་དང་ནང་སེམས་རྒྱུད་བཅོས་ཐབས་ཀྱི་ཕྱོགས་ལ་ཐུགས་སྣང་དང་སློབ་གཉེར་གནང་གལ་ཡིན་པའི་ལམ་སྟོན་མཛད་པ་དང་ཆབས་ཅིག་ད་རེས་འཆད་པར་བྱ་བའི་གཞུང་དེ་ཡང་སྤྱོད་འཇུག་བཞག་དགོས་དོན་གཙོ་བོ་ནི། ནང་ཆོས་སྤེལ་ཡག་མ་ཡིན་པར་ཐུན་མོང་གི་བསམ་བློ་བདེ་ཐབས་ཆེད་དུ་དམིགས་ཡོད་པ་བཀའ་གནང་ཡོད། ཐེངས་འདིའི་ཆོས་འབྲེལ་གསོལ་འདེབས་ཞུ་མཁན་རྒྱ་གར་ནང་པའི་གཞོན་ནུ་ཚོགས་འདུའི་ཚོགས་གཙོ་སྐུ་ཞབས Suresh Chandra Bauddh ལགས་ཀྱིས་སྟོན་པ་ཤཱཀྱ་ཐུབ་པའི་རྗེས་སུ་ནཱ་ལེནྡྲའི་མཁས་པ་ཚོ་བརྒྱུད་ནས་ནང་ཆོས་དེ་རྒྱ་གར་ནས་ཕྱི་ལ་དར་འཕེལ་བྱུང་ཡོད་པ་དང། ཉེ་བའི་དུས་རབས་ཉི་ཤུ་དང་ཉི་ཤུ་རྩ་གཅིག་པ་འདིའི་ནང་དུ ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཐུགས་རྗེའི་བྱིན་རླབས་འོག་ནས་ནང་ཆོས་དེ་ཕྱི་ལ་འགྲོ་གི་ཡོད་པ་མ་ཟད། གང་ཉིད་མཆོག་ནི་རྒྱ་གར་ནང་པའི་མཁས་པའི་དབང་པོ་མང་པོ་ཡོད་པའི་ཁོངས་ནས་གཙོ་བོ་གཅིག་ཆགས་ཀྱི་ཡོད་པ་སོང་ཙང། ད་རེས་ང་ཚོས་ཆོས་འབྲེལ་འདི་གསོལ་འདེབས་ཞུས་པ་ཡིན་གསུང་གི་འདུག།
ཡང་འདི་ག་སང་ཀི་སའི་ཉེ་འཁྲིས་ཇ་གཏ་པུ་ར་གྲོང་གསེབ་ཀྱི་ཡིན་པ་བུ་མོ་ཁོང་གི་པཱ་ལགས་ལ། གོང་ས་མཆོག་གི་མཇལ་ཁ་ཡང་ཡང་ཐོབ་ཀྱི་མེད་སྟབས། ཁོང་དེ་རིང་ཉིན་གཅིག་རིང་འཛིན་གྲྭ་བཞག་ནས་གོང་ས་མཆོག་མཇལ་ཁར་བཏང་རོགས་འབོད་སྐུལ་ཞུས་འདུག། ཁོང་གི་གསུང་ཡས་ལ་དེ་རིང་གོང་ས་མཆོག་གི་ལམ་སྟོན་གང་གནང་པ་ཚང་མ་ཧ་ཅང་ཡག་པོ་ཞིག་བྱུང་ཡོད་པ་སོང་ཙང། དེ་རིང་འདི་གར་བསྡད་ནས་སང་ཉིན་ཡང་འཛིན་གྲྭར་འགྲོ་རྩིས་མེད་གསུང་གི་འདུག།
དོ་མེད་ཨུན་གྱི་སུན་ནེ་གི་ལིས་མེ་ཨར་ཟད་ཨོར་རུག་ཡུང་གི་ཨུན་གྱི་བ་ཏོང་གི་སུན་ནེ་གི་ལིས་ཨོར་ཨུན་ཟི་ཨོར་གུ་སིག་ནེ་གི་ལིས།
མེར་ནམ་སུ་དང་ཆུ་ཤ་ཀེ། མེ་ཨེར་གི་ཆ་ཏྲང།
ངའི་མིང་ལ་སུ་དང་ཆུ་ཤ་ཀེ་ཡིན། ང་ད་རེས་གོང་ས་མཆོག་མཇལ་ཁ་ཐོག་མ་ཞུ་གི་ཡོད།

ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཧིན་སྐད་གསུང་བསྒྱུར་བ་དང་ཐེངས་འདིའི་ཆོས་འབྲེལ་གོ་སྒྲིག་ཚོགས་ཆུང་གི་སྤྱི་ཁྱབ་འབྲེལ་མཐུད་པ་སྐུ་ཞབས Kailash Chandra ལགས་ཀྱིས་ས་གནས་ཀྱི་མང་ཚོགས་ཁྲོད་ནང་ཆོས་ལ་དོ་སྣང་ཆེ་རུ་སོང་ཡོད་པ་གསུང་གི་འདུག།
དེ་འདི་སྔོན་ལ་ད་རྒྱལ་བ་རིན་པོ་ཆེའི་གསུང་ཆོས་དང་འདི་འདྲའི་ཞིག་ཁོང་ཚོས་ཤེས་ཡོད་མ་རེད། ད་ཉིས་སྟོང་བཅོ་ལྔ་ནས་དང་པོ་དེའི་བར་གྱི་གསུང་ཆོས་ཉན་ནས་ད་དེ་རྗེས་ལ་ཨོ་ད་རྒྱལ་བ་རིན་པོ་ཆེ་གི་གསུང་ཆོས་དངོས་གནས་དྲང་གནས་དོན་དང་ལྡན་པ། ད་དེའི་གྲགས་རྒད་པོ། ད་དེ་འདྲའི། བསམ་བློ་བཏང་ནས། ད་ད་ཡང་བསྐྱར་ང་ཚོ་དགོས་ཀྱི་འདུག་གསུངས་ནས་ད་ང་ཚོ་ཡང་བསྐྱར་རྒྱལ་བ་རིན་པོ་ཆེ་ལ་གདན་འདྲེན་ཞུས་རེད་བ། ད་ངོ་མ་སླེབས་མདོར་ན་བལ་ད་གར་ལ་བོར་ད་ཏུ་སྟག་དེ།
མང་དུ་མང་དུ་འགྲོ་གི་འདུག་ཨེ་མང་དུ་ཕྱིན་ཞག། རྒྱ་ནག་སྲིད་གཞུང་གིས་ཁྲིམས་འགལ་གྱི་ནང་དོན་ཟེར་བར་བཀག་འགོག་བྱེད་རྒྱུར་རྒྱལ་ཡོངས་ལས་འགུལ་ཞིག་སྤེལ་བཞིན་པ་དང་ལས་འགུལ་འདིའི་འོག་ལ་ཕྱི་རྒྱལ་གྱི་གསར་ཤོག་གི་གསར་འགྱུར་ཁག་དང་དེ་ག་ནང་བཞིན་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་གནས་ཚུལ་སྐོར་གླེང་སློང་དང། ཁྱབ་སྤེལ་བྱེད་མཁན་གྱི་རིགས་ལ། སྲིད་གཞུང་ལ་གནས་ཚུལ་སྙན་སེང་བྱེད་མཁན་ཚོ་ལ་དངུལ་གྱི་བྱ་དགའ་སྤྲོད་རྒྱུའི་གསལ་བསྒྲགས་བྱས་ཡོད་པ་སོགས་ཀྱི་སྐོར་ལ་བསོད་ནམས་དབྱངས་འཛོམས་ལགས་ནས་གནས་ཚུལ་ཕྱོགས་སྒྲིག་གནང་བ་གཟིགས་རོགས་གནང།
འདི་ལོའི་ཟླ་བ་བཅུ་གཉིས་པའི་ཚེས་གཅིག་ནས་བཟུང་རྒྱ་ནག་གཞུང་གིས་རྒྱ་ནག་རྒྱལ་ཡོངས་སུ་ཁྲིམས་འགལ་དང། དཀྲོག་གཏམ་གྱི་བརྗོད་བྱ་སྤེལ་མཁན་རྣམས་གཞུང་ལ་རྩིས་སྤྲོད་བྱེད་མཁན་ཡོད་ཚེ་བྱ་དགའ་དངུལ་མང་དུ་བཏང་འདུག། རྒྱ་ནག་གཞུང་གིས་ཁྲིམས་འགལ་གྱི་བརྗོད་བྱ་ཟེར་བའི་སྐབས་སུ་བརྗོད་བྱ་དེ་རྒྱ་ཆེན་པོ་ཡིན་པས། རྒྱལ་ཁབ་ཀྱི་གསང་བ་ཤོར་བ་དང་སྤྱི་ཚོགས་བརྟན་བརླིང་དཀྲུགས་པ་རྒྱལ་ཁབ་ཀྱི་གཅིག་སྒྲིལ་ལ་ཉེན་ཁ་བཟོས་པ་སོགས་ཚུད་ཀྱི་ཡོད། བོད་ས་ཁུལ་ལ་མཚོན་ན་གཞུང་གིས་དྲིལ་བསྒྲགས་དེ་ལྟར་བྱེད་རྒྱུའི་ཕུགས་ཀྱི་དམིགས་ཡུལ་ནི་གོང་ས་མཆོག་ལ་དད་གུས་བྱེད་མཁན་རྣམས་ཡང་དམིགས་སུ་བཀར་རྒྱུ་མི་སྲིད་པ་མ་ཡིན་པའི་སྐོར་ལ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་གཞོན་པ་བུ་ཆུང་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་གསུངས་སོང།

སོ་ལྟ་བྱེད་རྒྱུར་དངུལ་མང་དུ་བཏང་བར་དྲིལ་བསྒྲགས་བྱས་པ་དང་དུས་མཚུངས། བོད་ཀྱི་རྒྱལ་ས་ལྷ་སར་ཟུར་ཟའི་རི་མོ་བཀྲམ་འདུག་པ་དེའི་ནང་ཁྲིམས་འགལ་དང་སྡུག་པ་བཅས་རྣམས་འབུར་འཇོམས་བྱས་པ་མཚོན་དོན་བཀོད་ཡོད་ཅིང། ཟླ་བ་བཅུ་གཅིག་པའི་ནང་སྤྱི་ཚོགས་དྲ་ལམ་སྟེང་རྒྱ་ནག་གི་སྤྱི་བདེ་སྲུང་སྐྱོབ་ཚན་པས་ལྷ་སར་ཁྲིམས་འགལ་གྱི་གནད་དོན་གཞུང་ལ་སྙན་སེང་ཞུ་ཆེད་སྒམ་སུམ་ཅུ་བཀྲམ་ཡོད་པའི་གནས་ཚུལ་དེ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ལ་ལག་སོན་བྱུང་འདུག་ད་དུང་འདི་ལོ་བོད་ཀྱི་དམངས་ཁྲོད་དུ་གོང་ས་ཏཱ་ལའི་བླ་མ་མཆོག་ལ་དད་གུས་ཡོད་པའི་དོགས་ཡོད་རྣམས་གཞུང་ལ་རྩིས་སྤྲོད་བྱེད་དགོས་ཞེས་གནས་ཚུལ་ཐོན་ཡོད་པར་བརྟེན་ཁྱོན་ཡོངས་ནས་གཞུང་གི་སྲིད་ཇུས་དམ་དུ་གཏོང་བའི་མཐོང་ཚུལ་འདུག། འདི་རྒྱ་ནག་གཞུང་གི་ད་ལྟའི་ད་འདི་ཡོངས་གྲགས་ཐོག་ནས་རེད་དེའི་གོང་ནས་བོད་ནང་ང་ཚོས་སྙན་ཐོ་འདི་ནང་ལ་ཟེར་ཡོད་རེད་དེའི་གོང་ནས་ད། ཡང་བཅུ་བོད་མིའི་ནང་ལོགས་ལས་བྱེད་ཀྱིས་ཡང་རིན་པོ་ཆེ་ལ་དད་གུས་བྱས་ལ་སོགས་པ་འདི་འདྲ་ཁོ་གནས་ཚུལ་འདི་འདྲ་བྱུང་མེད་ཡོད་ན་ཡང་གནས་ཚུལ་ཁྱེར་ཡོང་ཡང་སོར་རྒྱ་ནག་ཡང་ཁོང་ཚོས་དམ་བསྒྲགས་ལས་འགུལ་འདི་འདྲ་བྱེད་སྤེལ་ཡོད་པའི་གནས་ཚུལ་འདུག་བྱས་ནས་དེ་ཚོ་ཚང་མ་བསྡོམས་ཡོང་དུས། ད་ལྟའི་གི་ད་རྒྱ་ནག་གཞུང་གི་ཁོ་རང་ཚོའི་ཀྱི་ཡང་སྤྱི་ཚོགས་ཀྱི་ནང་ལོགས་ལ། དམ་བསྒྲགས་ཤུགས་ཆེ་རུ་བཏང་ཡག་གི་ལས་འགུལ་ཅིག་ཡིན་པ་དེར་ང་ཚོས་ངོས་འཛིན་ཞུ་གི། རྒྱ་ནག་ལྷོ་ཕྱོགས་གསར་ཤོག South China Morning Post ནང་སྒྲིག་གཞི་གསར་བ་ཞིག་དྲིལ་བསྒྲགས་བྱས་འདུག་པས་དྲ་རྒྱའི་མཐུན་རྐྱེན་མཁོ་སྤྲོད་བྱེད་མཁན་དང་སྤྱི་ཚོགས་དྲ་རྒྱའི་གླེང་སྟེགས་སྟེང་ལ་དྲ་རྒྱ་བཀོལ་སྤྱོད་པའི་གནས་ཚུལ་རྣམས་གསོག་ཉར་གྱིས་སྟངས་འཛིན་ལས་ཁུངས་དང་ཉེན་རྟོག་པར་དགོས་གལ་བྱུང་ཚེ་མཁོ་སྤྲོད་བྱེད་དགོས་ཀྱི་འདུག། ད་དུང་རྒྱ་ནག་གི་སྒེར་གཉེར་ཚན་པ་ཞིག་གིས་འདོན་པའི་མཉེན་ཆས་ཅིན་རི་ཐའོ་རིའམ་དེ་རིང་གི་གསར་འགྱུར་འགོ་བརྗོད་ཞེས་པའི་མཉེན་ཆས་བརྒྱུད་དངོས་ཡོད་གནས་ཚུལ་བརྟག་དཔྱད་བྱེད་རྒྱུའི་འབོད་སྒྲའི་འོག་ལས་གཞི་བརྒྱ་ཐམ་པའམ་རྩོམ་ཡིག་བརྒྱ་ཐམ་པ་འདེམས་ཏེ་དཀྲོག་གཏམ་སེལ་བའི་རྩོམ་ཡིག་འབྲི་རྒྱུར་སྐུལ་མ་བྱས་འདུག་མཉེན་ཆས་དེ་ལ་ཉིན་རེར་ལྟ་ཀློག་བྱེད་མཁན་ས་ཡ་བརྒྱ་དང་ཉི་ཤུ་ཡོད་པ་དང་དེ་ནི་ཉིས་སྟོང་བཅུ་གཉིས་ལོར་བཟོས་པའི་རྒྱ་ནག་གི་གསར་འགྱུར་མཉེན་ཆས་དང་པོ་དེ་རེད་འདུག།
ཡང་བཞུགས་སྒར་རྡ་རམ་ས་ལའི་ནང་ལ་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་དང་དེ་ནང་བཞིན་ས་གནས་མི་མང་བཅས་ཀྱིས། དེ་སྔ་ལོ་ངོ་སུམ་བཅུ་ཕྲག་གསུམ་ལྷག་ཙམ་གྱི་རིང་ལ་རྒྱ་ནག་གི་བཙོན་འཇུག་འོག་ལ་དཀའ་སྡུག་མྱོང་མཁན་བོད་མིའི་རང་དབང་འཐབ་རྩོད་པ་དཔལ་ལྡན་རྒྱ་མཚོ་ལགས་དམ་པ་དེའི་སྐུ་ཕུང་ཞུགས་འབུལ་ཞུས་ཡོད་པའི་སྐོར་ལ་འདི་གའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ལགས་ཀྱིས་རྡ་རམ་ས་ལ་ནས་བཏང་པའི་གནས་ཚུལ་དེ་གསན་རོགས་གནང། རྒྱ་ནག་གི་བཙོན་འོག་ཏུ་ལོ་ངོ་སུམ་ཅུ་སོ་གསུམ་མནར་གཅོད་མྱངས་པའི་ཆབ་སྲིད་བཙོན་ཟུར་གྲགས་ཅན་རྒན་དཔལ་ལྡན་རྒྱ་མཚོ་ལགས། སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་བཞུགས་སྒར་རྡ་རམ་ས་ལའི་བདེ་ལེགས་སྨན་ཁང་དུ་སྐུ་ཚེའི་འཕེན་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་བྱུང་ཡོད་པ་དང། ད་རང་བཞུགས་སྒར་རྡ་རམ་ས་ལའི་མེག་ལོར་གྷན་ཇིའི་ཉེ་འཁྲིས་སུ་ཡོད་པའི་དུར་ཁྲོད་དུ། དགེ་འདུན་འདུས་པ་རྒྱ་མཚོ་དང་གཞུང་དམངས་གཉིས་ཀྱི་སྐུ་ཚབ་བཅས་པས་སྨོན་ལམ་གསུང་འདོན་གནང་བའི་སར་སྐུ་ཕུང་ཞུགས་འབུལ་ཞུས་སོང་བས། སྐབས་དེར་ཀིརྟི་བྱེས་པ་གྲྭ་ཚང་གི་འབྲེལ་མཐུད་པ་སྐུ་ཞབས་བློ་བཟང་ཡེ་ཤེས་ལགས་ཀྱིས་རྒན་དམ་པ་དགོངས་པ་རྫོགས་པ་ནས་ད་བར་གྱི་གནས་སྟངས་ངོ་སྤྲོད་གནང་གསལ། སྤྱི་ཟླ་བཅུ་གཅིག་གི་ཏ་རིག་བདུན་གྱི་ཉིན་མོ་དེ་རྒྱལ་བ་རིན་པོ་ཆེ་ལ་གཟིམ་ཆུང་མཇལ་ཁ་ཞུས་པ་རེད་ཨ་རྒྱལ་བ་རིན་པོ་ཆེ་ཐུགས་མཉེས་པོ་ཞེ་པོ་གནང་ཨ་ནི་རྒན་ཁྱོད་རང་མི་ཚེ་གང་ལ་དཀའ་ལས་བརྒྱབ་པ་རེད་ཅེས་བསྔགས་བརྗོད་དང་ད་ཚེ་རབས་ཀུན་ཏུ་རྗེས་འཛིན་གྱི་སྨོན་ལམ་ཡོད་པར་གསུངས་བ་རེད་དེ་སྐབས་ཐོག་དེ་ལ་སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང་ཟེར་ཡ་གི་ཚིགས་བཅད་དེ་བསྐྱོར་གནང་རྗེས་རྒན་རྒྱལ་བ་རིན་པོ་ཆེས་ཕྱག་གཉིས་ཀྱིས་རྒན་གྱི་མགོ་བསྐྱོར་ནས་སྨོན་ལམ་གནང་དེ་འདྲས་བཅས་ཡོད་པ་རེད། ད་རང་སྔ་དྲོ་སྐུ་ཕུང་ཞུགས་འབུལ་ཞུ་སར་དཔལ་འབྱོར་བཀའ་བློན་ཀརྨ་ཡེ་ཤེས་མཆོག་ཆེད་ཕེབས་གནང་འདུག་པས་སྐུ་ཉིད་ནས་རྒན་དཔལ་ལྡན་རྒྱ་མཚོའི་སྐུ་ཚེ་མཛད་རྗེས་ནི་བོད་གཞུང་དམངས་ཡོད་དོ་ཅོག་ནས་རྗེས་དྲན་ཞུ་དགོས་ངེས་ཤིག་ཡིན་སྐོར་གསུང་བཞིན་འདུག། སྐུ་ཚེ་ཧྲིལ་པོ་བོད་བསྟན་པ་ཆབ་སྲིད་དོན་དུ་སྐུ་ལས་བསྐྱོན་པ་འདི་ལ་ཡང་ང་ཚོ་བོད་མིའི་སྒྲིག་འཛུགས་བཀའ་ཤག་དང་བོད་མི་ཚང་མས་ཀྱིས་རྗེས་དྲན་ཞུ་དགོས་ཡ་དང་མ་འོངས་པ་ཡིན་ན་ཡང་ཁོང་མགྱོགས་ནས་མྱུར་དུ་བོད་མི་རིགས་ལ་སྐྱེ་བ་དང་ཁོ་རང་སྐྱེ་བ་བཟང་པོ་ཡོང་ཡ་ལ་ངས་སྨོན་འདུན་ཞུ་གི་ཡོད་ཞུས། བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པའི་ཚོགས་གཙོ་སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་ཀྱིས། ང་རང་ཚོ་ལྷག་པར་དུ་མི་རབས་གསར་བའི་ངོས་ནས་འགན་འཁྲི་ཐོལ་བ་ཅིག་འཁྱེར་དགོས་པ་ཅིག་ཁྱེད་རྣམས་སེམས་ལ་བཞག་ཨ་ཞེས་དེ་འདྲ་གསུངས་ཙང་དེ་ང་ཚོ་སེམས་ལ་བཞག་དགོས་པ་ཅིག་ངས་གནད་འགག་ཞིག་མཐོང་གི་འདུག། སྐྱིད་གྲོང་ཨ་མ་ཡེ་ཤེས་བཟང་མོ་ལགས་ནི་རྒན་དཔལ་ལྡན་རྒྱ་མཚོ་ལགས་ཀྱིས་བོད་དོན་ཆེད་སྐུ་ངལ་འཛེམས་མེད་བསྐྱོན་པར་ཡི་རང་གིས། རྒྱུན་དུ་སྐུ་ཉིད་ཀྱི་དྲུང་དུ་ཡང་ཡང་བཅར་མཁན་ཞིག་རེད་འདུག་པས།

ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་རྒན་རིག་འཛིན་བསྟན་པའི་ཡང་སྲིད་རིན་པོ་ཆེ་དབུ་བཞུགས་ཀྱིས་གསུང་བསྐུལ་གནང་རྒྱུ་དང། རིམ་པས་སྐུ་ཆས་ཆ་ཚང་ཀིརྟི་བྱེས་པ་གྲྭ་ཚང་ནས་འཛིན་རྒྱུ་ཡིན་པ་རེད་འདུག་བཞུགས་སྒར་དྷ་རམ་ས་ལ་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ཡིན། ཤར་ཡུ་རོབ་ཀྱི་རྒྱལ་ཁབ་ཕོ་ལན་གྱི་ནང་ལ་འཛམ་གླིང་གི་རྒྱལ་ཁབ་ཉིས་བརྒྱ་ལྷག་ཙམ་ཞིག་གི་སྐུ་ཚབ་འཐུས་མི་རྣམ་པ་ལྷན་འཛོམས་གནང་སྟེ་འགྲོ་བ་མིའི་བྱ་སྤྱོད་ཀྱི་ཤུགས་རྐྱེན་མཇུག་འབྲས་ངན་པ་ལ་བརྟེན་ནས་འཛམ་གླིང་གི་ས་གོ་ལའི་གནམ་གཤིས་འགྱུར་ལྡོག་འགྲོ་རྐྱེན་གྱི་དཀའ་ངལ་ལ་གདོང་ལེན་བྱེད་ཕྱོགས་ཀྱི་ཐོག་ལ་གྲོས་བསྡུར་གནང་ཡོད་ཀྱང་རྒྱལ་སྤྱིའི་ནང་ལ་སྤྱི་ཚོགས་བདེ་འཇགས་བརྟན་ལྷིང་མེད་པ་དང་ཨ་མི་རི་ཀས་པེ་རིས་རྒྱལ་སྤྱིའི་གནམ་གཤིས་གྲོས་མཐུན་ནས་ཕྱིར་འཐེན་བྱས་པ་སོགས་ཀྱི་རྒྱུ་རྐྱེན་ཁག་ལ་བརྟེན་ནས་ཁོར་ཡུག་སྲུང་སྐྱོབ་ཀྱི་ལས་འགུལ་འདི་ལ་ཡར་རྒྱས་ཀྱི་གྲུབ་འབྲས་ཐོན་རྒྱུར་འགོག་རྐྱེན་རིམ་པ་ཞིག་འཕྲད་ཀྱི་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྡུས་བྱས་པ་དེ་གཟིགས་རོགས་གནང། ཕྱི་ལོ་ཉིས་སྟོང་བཅོ་ལྔའི་ལོ་ལ་པེ་རིས་གནམ་གཤིས་ཀྱི་ཚོགས་ཆེན་གྱི་གྲོས་མཐུན་དེ་བྱུང་བ་ནས་བཟུང་ད་རེས་ཕོ་ལན་ཡུལ་གྱི་ནང་ལ་རྒྱལ་སྤྱིའི་དབུ་ཁྲིད་མི་སྣ་ཁག་ལྷན་འཛོམས་གནང་སྟེ་གནམ་གཤིས་འགྱུར་ལྡོག་གི་གནད་དོན་འདིའི་ཐོག་ལ་གྲོས་མོལ་གལ་ཆེན་ཁག་ཅིག་གནང་གི་ཡོད་པ་རེད། འཛམ་གླིང་གི་ནང་ལ་རང་བྱུང་སྐྱེ་ཁམས་ཀྱི་ཐོག་ལ་སྙན་གྲགས་ཅན་སྐུ་ཞབས Richard Attenborough མཆོག་གིས་འཛམ་གླིང་གི་ས་གོ་ལའི་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ཉེན་བརྡ་ཞིག་བཏང་གནང་སྟེ་རྒྱལ་སྤྱིའི་ཚོགས་ཆེན་དེ་དབུ་འཛུགས་གནང་ཡོད་པ་རེད།

དབུལ་ཕོངས་ཀྱི་དཀའ་ངལ་ཇེ་ཉུང་དང་འཚོ་རྟེན་ལས་ཀ་གསར་སྐྲུན་དང་དུས་མཉམ་དུ་རྫས་རླངས་ཀྱི་གནོད་སྐྱོན་ཇེ་ཉུང་དུ་གཏོང་རྒྱུའི་ཐབས་ཇུས་གསར་བ་འཚོལ་སྒྲུབ་བྱེད་རྒྱུ་གལ་ཆེན་པོ་རེད། དེ་བཞིན་འཛམ་གླིང་གི་ནང་ལ་ཆར་ཞོད་ཀྱི་ཤིང་ནགས་གཞི་རྒྱ་ཆེ་ཤོས་ཀྱི་རྒྱལ་ཁབ་སྦྲ་ཟིལ་གྱི་སྲིད་གཞུང་གསར་པ་འདི་ཡིས་ལོ་རྗེས་མར་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་འདི་རྒྱལ་ཁབ་འདི་ཡིས་མགྲོན་བདག་བྱེད་རྒྱུའི་འཆར་གཞི་མེད་ཅེས་བརྗོད་ཡོད་པ་མ་ཟད། ཁོར་ཡུག་ལ་གནོད་སྐྱོན་བྱེད་པའི་རྫས་རླངས་ཇེ་ཉུང་དུ་གཏོང་ཐབས་ཀྱི་ལས་འགུལ་ཞེས་པ་འདི་ནི་དཔལ་འབྱོར་ཡར་རྒྱས་འཛུགས་སྐྲུན་ལ་འགོག་རྐྱེན་བྱེད་རྒྱུར་དམིགས་པའི་མར་ཁེ་སི་དམར་པོའི་རིང་ལུགས་ཀྱི་ངན་ཇུས་ཤིག་རེད་ཅེས་བརྗོད་ཡོད་པ་རེད། ཨ་མི་རི་ཀའི་སྲིད་འཛིན་ལྡོ་ནལ་ཏྲམ་རྒྱལ་སྤྱིའི་ཚོགས་འདུ་འདིའི་ནང་ལ་ཕེབས་བཞུགས་གནང་གི་མེད་པ་དང་ཨ་མི་རི་ཀས་པེ་རིས་གྲོས་མཐུན་འདི་ནས་ཀྱང་ཕྱིར་འཐེན་གནང་ཡོད་པ་མ་ཟད་སྲིད་འཛིན་ཏྲམ་དང་ཁོང་གི་གཞུང་འབྲེལ་མི་སྣ་ཚོས་ས་གོ་ལའི་ཚ་དྲོད་ཇེ་ཆེར་འགྲོ་རྐྱེན་འགྲོ་བ་མིའི་བྱ་སྤྱོད་ལ་བརྟེན་ནས་ཡིན་པའི་ཚན་རིག་གི་རྒྱུ་མཚན་ར་སྤྲོད་བྱས་པ་དེ་ལ་ཡིད་ཆེས་དང་མོས་མཐུན་གནང་གི་མེད་པ་རེད། འོན་ཀྱང་གནམ་གཤིས་འགྱུར་ལྡོག་གི་ཐོག་ལ་ཉམས་ཞིབ་གནང་མཁན་ཚན་རིག་པ་ཚོས་གལ་སྲིད་འབྱུང་འགྱུར་དཀའ་ངལ་འཕྲད་སྲིད་པའི་གནས་སྟངས་དེ་ལ་གདོང་ལེན་གྱི་བྱ་ཐབས་ལག་ལེན་མ་བསྟར་ཚེ་འབྱུང་འགྱུར་དཔལ་འབྱོར་གྱི་ཐོག་ལ་གནོད་སྐྱོན་གོད་ཆག་ཚབས་ཆེན་ཡོང་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པ་རེད། ཚན་རིག་པའི་མཐུན་ཚོགས་ཀྱི་ཉམས་ཞིབ་པ Kathy Mulvey གྱིས་བརྗོད་དོན། གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་དེ་ནི་དངོས་ཡོད་གནས་ཚུལ་ཞིག་རེད།
དེའི་ཤུགས་རྐྱེན་གྱིས་འགྲོ་གྲོན་དེ་ཡང་ཇེ་མཐོར་འགྲོ་བཞིན་པ་རེད། དུས་རབས་བརྒྱ་ཕྲག་འདིའི་དུས་མཇུག་ཏུ་དཔལ་འབྱོར་སྡེ་ཚན་འགའ་ཞིག་གི་ཐོག་ལ་ཨ་སྒོར་ཐེར་འབུམ་མང་པོའི་འགྲོ་གྲོན་ཆགས་སྲིད་ཀྱི་རེད། དེ་དང་ཕྱོགས་མཚུངས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནམ་གཤིས་འགྱུར་ལྡོག་གི་ཐོག་ལ་ཚོགས་འདུ་ཐེངས་ཉི་ཤུ་རྩ་བཞི་པ་འདིའི་ཐོག་ལ་གསུང་འཕྲིན་ཞིག་བསྩལ་གནང་བའི་ནང་ལ། ངོས་རང་འཛམ་གླིང་གི་ནང་ལ་རི་བོ་མཐོ་ཤོས་དང་ཨེ་ཤི་ཡའི་གཙང་ཆུ་ཆེ་ཁག་གི་འབྱུང་ཁུངས་ཏེ་འཛམ་གླིང་གི་ཡང་རྩེ་བོད་ཀྱི་ནང་ལ་སྐྱེས་པའི་ཆ་ནས་རང་བྱུང་ཁོར་ཡུག་གཅེས་སྲུང་བྱ་རྒྱུ་དེ་སྐུ་ཚེའི་དམ་བཅར་འཛིན་ཏེ་ས་ཕྱོགས་གང་སར་ཁོར་ཡུག་སྲུང་སྐྱོབ་ཀྱི་རྩ་དོན་དེ་ཁྱབ་སྤེལ་བྱེད་ཀྱི་ཡོད་ཅེས་དང་གནམ་གཤིས་འགྱུར་ལྡོག་འདི་ནི་རྒྱལ་ཁབ་རེ་གཉིས་ཀྱི་གནད་དོན་ཞིག་མ་ཡིན་པར་འགྲོ་བ་མི་རིགས་ཡོངས་རྫོགས་དང་ས་གོ་ལའི་ཐོག་ལ་སྐྱེ་དངོས་སྲོག་ཆགས་ཚང་མ་དང་འབྲེལ་བ་ཡོད། མཛེས་སྡུག་ལྡན་པའི་ས་གོ་ལ་འདི་ནི་ང་ཚོའི་ཁྱིམ་ཚང་གཅིག་པུ་དེ་ཡིན་པས་དེ་སྲུང་སྐྱོབ་བྱེད་དགོས་ཞེས་བཀའ་གནང་ཡོད་པ་རེད། པོ་ལན་ཡུལ་གྱི་ནང་ལ་ད་རེས་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་འདིའི་སྔ་ནུབ་ཏུ་ཡུ་རོབ་ཀྱི་རྒྱལ་ཁབ་སྦེལ་ཇམ་གྱི་རྒྱལ་ས་སྦར་སེལ་སི་ཏུ་རེས་གཟའ་ཉི་མའི་ཉིན་མོ་མི་མང་སྟོང་ཕྲག་མང་པོས་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གཞི་རྒྱ་ཆེན་པོ་ཞིག་བྱས་ཏེ་གནམ་གཤིས་འགྱུར་ལྡོག་གི་ཉེན་ཁར་འཐབ་རྩོད་བྱེད་རྒྱུར་རྒྱལ་སྤྱིའི་ནུས་ཤུགས་གཅིག་སྒྲིལ་བྱེད་དགོས་པའི་འབོད་སྐུལ་གནང་ཡོད་པ་རེད། རྔམ་སྟོན་ཁྲོམ་སྐོར་བྱེད་མཁན་མི་མང་ཚོས་ཁོང་ཚོའི་དམིགས་ཡུལ་གཙོ་བོ་དེ་ནི་རྒྱལ་སྤྱིའི་ཆབ་སྲིད་དབུ་ཁྲིད་མི་སྣ་ཚོས་གནམ་གཤིས་འགྱུར་ལྡོག་གི་གནོད་སྐྱོན་སྔོན་འགོག་དང་ཁོར་ཡུག་སྲུང་སྐྱོབ་ཀྱི་བྱ་ཐབས་ལག་ལེན་བསྟར་རྒྱུར་འབོད་སྐུལ་ཞུ་ཐབས་ཤིག་ཡིན་ཅེས་བརྗོད་ཀྱི་ཡོད་པ་རེད། མཐའ་དོན་དུ་ཚན་རིག་པ་ཚོས་གལ་སྲིད་གནམ་གཤིས་འགྱུར་ལྡོག་གི་རྐྱེན་གྱིས་ས་གོ་ལའི་ཚ་དྲོད་ཇེ་ཆེར་འགྲོ་རྐྱེན་འདི་དག་སྔོན་འགོག་བྱ་ཐབས་ཀྱི་ལག་ལེན་མ་བསྟར་བ་ཡིན་ན། འབྱུང་འགྱུར་ས་གོ་ལའི་ཚ་དྲོད་ཇེ་ཆེར་དང་ཐན་པ་དང་ཆར་ཞོད་ཇེ་ཆེར་དེ་བཞིན་རྒྱ་མཚོའི་མཚོ་ཁ་ཇེ་མཐོར་ཕྱིན་ཏེ་འཛམ་གླིང་ས་གོ་ལ་འདིའི་སྟེང་དུ་འགྲོ་བ་མི་རྣམས་འཚོ་གནས་མི་ཐུབ་པའི་གནས་སྟངས་ཤིག་ཏུ་འགྱུར་རྒྱུའི་ཉེན་བརྡ་བཏང་ཡོད་པ་རེད། དེ་དང་ཆབས་ཅིག་གསར་འགྱུར་ཕྱོགས་བསྡུས་བྱེད་པའི་ལས་རིམ་འདི་སྙན་སྒྲོན་ཞུས་ཟིན་པ་ཡིན་ང་ཚོའི་དྲ་རྒྱའི་ཐོག་ལ་ཀུན་གླེང་གི་བརྙན་འཕྲིན་ལས་རིམ་དང་དྲ་སྣང་གི་བོད་དང་དྲ་བརྙན་གྱི་གསར་འགྱུར་དང་ཁ་བའི་མི་སྣའི་ལས་རིམ་བཅས་གཟིགས་རྒྱུ་ཡོད་པ་མ་ཟད། ང་ཚོའི་ཉིན་རེའི་རླུང་འཕྲིན་གྱི་ལས་རིམ་ཁག་གི་ནང་ལ་བོད་དོན་དང་རྒྱལ་སྤྱིའི་གསར་འགྱུར་དང་འབྲེལ་བའི་ལས་རིམ་ཁག་བོད་དང་རྒྱ་གར་ལ་ཐད་ཀར་རྒྱང་སྲིང་བྱེད་ཀྱི་ཡོད་པས་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང། དྲ་རྒྱའི་ཁ་བྱང་དེ་ནི www dot voa tibetan dot com བཅས་ཡིན་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།